ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང། འགྲོ་སྟངས་ནས་ཀྱི་ཚོགས་ལ་ཚོགས་པ་རེད། འདི་ལས་རིམ་འདི་རང་གི་འཇིག་རྟེན་གྱི་འགྲོ་སྟངས་ལ་ཕན་ཐོགས་ཀྱི་ཡིན་པ་རེད། འདི་ནས་མི་མང Bible ནང་གི་འགྲོ་སྟངས་ཡ་ཉི་གི་དུས་ན་མི་ལ་ཡི་གེ་སྐལ་རོགས་གནང། ཡི་གེ། ཀ་སྐལ། ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་རྒྱུ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡི་གེ་སྐལ་ས་གི་རྒྱ་དེ་འདི་རུ་ཡོད། ཡི་གེ་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས་ཀཐ་མན་ཌུ་ནེ་པཱལ།

དཀོན་མཆོག་གི་ཞིང་ཁམས་སེམས་དཔའ་གི་འགྲོ་སྟངས་ཀྱི་ལབ་རྒྱུ་དུས་ཚོད་འདི་ནི་མི་མང་གི་ཉིན་ལ་གནང་ཕྱོགས་ཡིན་པ་རེད། འདི་རེད་དུ་ཨ་ས་གི་བ་ནི་གི་ལས་ནི་རང་གི་དགོས་མཁན་གྱི་སྨོན་ལམ་འགྲོ་སྟངས་དང། ཨ་ས་གི། བསམ་བློ་ཡ་འཆོར་གི་ཡོད་མེད་དེ་ཉིད་ཀྱི་ཡི་གཞི་ལེན་དེ་ཡོད་པ་རེད། ད་དེ་རིང་གི་དཀོན་མཆོག་གི་གསུང་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་གི་ཐོག་ལ། ཕུལ་གིན་སྐབས་གི་གདོང་ནས་ང་ཡང་ཡབ་ཡེ་ཤུ་ལ། སྨོན་ལམ་གཅིག་ཞུ་གི་ཡིན་ནོ་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡབ་ཡེ་ཤུ་གི་འགྲོ་སྟངས་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་ཁྱོད། འདི་ཡི་འཛམ་བུ་གླིང་གི་རྒྱལ་པོ་རེད་ཁྱོད་ཅི་ཐང་གི་ཧ་གོ་འོང་གི་མི་རེད་འོ་འདི་ཡིན་ན་ཟེར་ན་ངེད་གི་དེ་རིང་གི་འདི་ལས་རིམ་འདི། བོད་པ་གི་གཏམ་ཧ་གོ་འོང་གི་མི་མང་ཚང་མ་གི་བར་ལ་སླེབས་པ་ལ་ཁྱོད་གི་རོགས་རམ་གནང།

དཀོན་མཆོག་གི་གསུང་རབ་དེ་འོ་རང་གི་ཧ་གོ་གི་ཡོད་པ་རེད། འོ་དེ་སེམས་པ་སྐྱིད་པོ་བྱེད་ཀྱི་ཡོད་ཡོད་རེད་དེ་འདྲའི་ཁམས་བཟང་པོ་བྱེད་རེད་དཀོན་མཆོག་མཉམ་དུ་འོ་རང་གི་གཏམ་སྨྲ་མྱོང་གི་ཡོད་རེད་སྐད་ཆ་ལབ་མྱོང་གི་ཡོད་རེད། ལྷན་རྒྱས་རྣམ་པ་ཚོ། ད་མི་མང། ལྷན་རྒྱས་རྣམ་པ་ཚོ། དེ། ངས། མི་མང་ལྷན་རྒྱས་རྣམ་པ་ཚོ། ངས། དགོང་མོ་གཉིད་ལམ་ལ་དཀོན་མཆོག་མཉམ་དུ་སྐད་ཆ་བཤད་མཁན་གྱི།

མཚན་ལ་ངའི་ཡི་བྲི་བ་རེ་མི་ཡི་རུས་ལ་སྐྱེ། སྐད་ཆ་བཤད་ཆེན་པོ་འདི་གང་རེད། ཁྱེད་རང་ཚོ་མི་ཆུང་ཆུང་དཀའ་བ་འདུག་རང་གི་གཟུགས་པོ་གི་ཐོག་ལ་དཔེ་ས་མང་པོ་གསོ། ནས། འདི་ནི་རང་གི་གཟུགས་པོ་ལ་བཏང་བ་རེད། ཕྱི་མ་གི་ཐོག་ལ་མང་པོ་ཁྲག་རླུང་དང། ཁམས་གསལ་ཁམས་བཟང་པོ་རང་གི་དེ་རིང་གི་དུས་འདི་དུས་ཚོད་ལ།

ཀྱི་བསམ་བློ་ལ་གང་ཤར་གོ་ཡོད་ཟེར་ན་ནམ་ཡང་མི་ཤི་ཀིན་ཀིན་གི་བསམ་བློ་གཏང་གི་ཡོད་པ་རེད། དང་དེ་མི་མང་མི།

ཡིད་ཆེས་བྱེད་མཁན་གྱི་མི་མང་འདི་ལ་ཅི་ཅི་བློ་བཀོ་བློ་གོ་མཁན་ཡོད་མེད་དེ་བསམ་བློ་བཏང་གི་ཡོད་པ་རེད། དེ་ལ་ཁོང་ཚོ་ཡིས་གསུངས་པ་རེད། ཁོང་རང་ཡ་གོ་ཤུགས་ཡང་གི་ཁོང་ཡ་ལ་ཡག་པོ་བྱེད་དགོས་མཁན་མ་མ་རེད་ཁོང་ཁོ་རང་གནང་དུས་ཡག་པོ་བྱས་ན་འགྲིག་གིན་རེད། ཡང་གཡོག་མ་ལ་ཐུགས་རྗེ་ཆེ་ཞུ་སྨན་བདེ་ལོག་དང་འོ་རང་མཉམ་དུ་གཅིག་ཚང་གུ་ཡོད་གིན་རེད་ཡིན་ན་ཡང་ལས་ལས་ཆུང་ཆུང་གི་འདི་གང་མི་མཛད་དགོས་གིན་ཡོད་ཡིན། འདི་བཤད་གོ་མཁན་ཡོད་རེད་མི་མང་ལྷན་རྒྱས་ཚོགས་མི་ཚོ། མི་མང་གི། ཁྱེད་རང་ལ་མང་པོ་རང། ཁག་པོ་བྱེད་ཀིན་རེད་ཡིན་ན་རང་གི། ཕྲེམ་ལ། ཧ། གོ་གིན་རེད། མི། གཉིས་ཀྱི་རྒྱུ་གཅིག་ལ་ལོ་ལོ། རྒྱ་ལ།

དེ་ཡི་ཡི་དུས་ཚོད་ལ་འོ་རང་ཚང་མ་ཡ། ཡ་ཨ་ས་གི་སན་དེས་ཁྱེར་ནས་ང་དུས་ཚོད་དེ་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཡོང་གི་ཡིན་ནོ་ཅིག་ཐུགས་རྗེ་ཆེ་ཨ་ས་གི་བ་ནི་ལས་རིམ་ནས་མི་མང་ཚང་མ་ལ་གུང་སང་ཞུ་ཡིན་ནོ་ཅིག།

དུས་ཚོད། ལ། རེ་ཌི་འོ་ནས་མི་མང་ཚང་མའི་གི་བར་ལ་སེན། ཉུང་གི། ཡོད། མི་མང་ལྷན་རྒྱས་རྣམ་པ་ཚོ། ད་ཡང་དཀོན་མཆོག་གིས་ང་ཚོ་གནང་བའི་གི་ཐར་པ་ངོས་ལེན་མ་བྱས་ན།

དགེ་རྒན་གྱིས་མི་ཚོ་ལ་སྐད་ཆ་དྲིས་པ། ཁྱེད་རང་ལ་ཡོང་གིན་གྱི་ཡོད་པའི་གི་ཉེས་པ་འདི་ནས་འགྲོ། བྲོས་འགྲོ་རྒྱུ་ཡི་རྟེན་ཉེན་བརྡ་དེ་སུས་བཏང་སོང་བློ་ཁོག་མེད་པ་དང་དད་པ་མེད་པ་བཙོག་པ།

ཞིག་མེད་རེད་ཁོང་གི་ཁོང་ཁྲོས་ས་གཞི་འགུལ་བཅུག་གི་རེད་དེ་ནས་རྒྱལ་ཁབ་འདི་ཚོ་ཁོང་གི་ཁོང་ཁྲོ་འདི་ཁུར་ཐུབ་ཀྱི་མ་རེད་དཀོན་མཆོག་གིས་ས་གཞི་འདི་རང་གི་ནུས་པས་བཟོས་གནང་བ་རེད་ཁོང་གི་ཤེས་རབ་ཀྱིས་འཛམ་བུ་གླིང་འདི་བཟོས་གནང་བ་རེད་ཁོང་ནས་རང་གི། མཁྱེན་པའི་གི་གནམ་འདི་བཀྲམ་པ་རེད། མི་འདི་ཚོ་ག་འདྲ་གླེན་པ་དང་རྨོངས་པ་མ་རེད་པས་གསེར་བཟོ་ཡིས་འདྲེ་གཟུགས་བཟོས་དུས་ཁོ་ཁོ་རང་རང་སོ་སོར་དམའ་འབེབས་བྱེད་ཀྱི་ཡོད་རེད་དེ་ག་རེ། རེད་ཟེར་ན་ཁོས་གཟུགས་བཟོས་པ་དེ་ཚོ་རྫུན་མ་རེད་དེ་ཚོ་ཡི་ནང་དབུགས་ཡོད་མ་རེད་དེ་ཚོ་རིན་ཐང་མེད་པ་དང་གད་མོ་སློང་བ་རེད་དེ་ཚོ་ཚོད་ལྟ་བྱེད་དུས་མེད་པ་ཆགས་ཀྱི་རེད་དཀོན་མཆོག་དངོས་གནས་རྙེད་མཁན་ཚོ་ལ་དཀོན་མཆོག་འདྲེ་གཟུགས་འདྲ། འདྲ་པོ་འདི་འདྲ་ཡོད་མ་རེད་ཚང་མ་བཟོ་གནང་མཁན་འདི་ཁོང་ཁོང་རེད། ཁོང་གི་མི་ཚེ་རང་གི་འདས་ཚེ་དུས་དེམ་གྱི་ཡོད་རེད་ཁོང་གི་མཚན་འདི་ཁོང་འཛམ་བུ་གླིང་འདི་ཡི་ནུས་པ་ཚང་མའི་གི་གཙོ་བོ་ཡིན་པ་དེ་སྟོན་གྱི་ཡོད་རེད། མི་མང་ལྷན་རྒྱས་རྣམ་པ་ཚོ་གསན་བཞུགས་རོགས་གནང་ཅིག་བདེན་པའི་གི་ཆོས་ཀྱི་ཞིང་ཁམས་ནང་དྲག

ཨ་ས་གི་བ་ནི Seven Day Adventist ཚོགས་པའི་གི་ཐོག་ནས་ཁྱོད་ཚོ་མི་མང་གིས་གསན་བསྡད་ཡོད་པ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་གི་དུས་ཚོད་ལ Radio ནས་མི་མང་ཚང་མའི་གི་བར་ལ་གསན

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།